ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཟའ་འཁོར་སྔོན་མ་དེ་སྔ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་སྐབས་སུ་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་བྱེད་མྱོང་ཡོད་པའི་ཡན་མིན་ཧྥུའུ་འདས་གྲོངས་སོང་ཡོད་ཅིང། ཁོང་ནི་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་གྲས་ནས་བསམ་བློ་ཅུང་ཟད་གུ་ཡངས་པ་ཞིག་བཏང་མཁན་གྲས་ཡིན་པས་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་ཡན་མིན་ཧྥུའུ་སྐོར་ལ་ཡང་གླེང་སློང་ཁ་ཤས་ཞུ་གི་ཡིན། ད་སྤྱིར་བཏང་བོད་པ་མང་ཆེ་ཅིག་ངོས་ནས་བཤད་པ་ཡིན་ན། རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཟེར་དེའི་མིང་གོ་བ་ད་ག་ལམ་སང་ད། བོད་ནང་བྱུང་བའི་གནས་ཚུལ་སྡུག་ཅག་དང་སྲིད་བྱུས་སྡུག་ཅག་དང་དམ་དྲག་དང། ལྷག་པར་དུ་ཆོས་ལུགས་ཐོག་ལ་ཡར་འཐེན་རྐྱེན་བཟོ་ཡག་དང་དེ་ཚོ་ཚང་མ་ལོ་སེམས་ནང་དྲན་ཡོང་གི་འདུག་ཨང། དེ་འདྲ་སོང་ཙང་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་ཟུར་པ་ཞིག་འདས་གྲོངས་སོང་བ་དེ་ལ་ཡང་ང་ཚོས་དེའི་སྐོར་ལ་ཡར་བཤད་དགོས་ཡག་མེད་པའི་བཟོ་འདྲ་འདུག་སྟེ་ཡིན་ན་ལེ། ཡན་མིང་ཧྥུའུ་ཟེར་མཁན་དེ། རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ནང་ལོགས་ལ་བྱུང་པའི་འགོ་ཁྲིད་དེ་ཚང་མའི་ནང་ལོགས་ནས་ཕལ་ཆེར་ངས་ཚོད་དཔག་བྱས་ན་བསམ་བློ་ཕྲན་བུ་གུ་ཡངས་ཅིག་རེད་བསམ་བསམ་རེད་འདུག་ཁོ་རང་གིས་ད་བོད་དོན་ཐོག་ལ་ཡང་ཞེ་པོ་ཅིག་གྲུབ་འབྲས་བསྟན་པའི་སྨིན་གྱི་གལ་ཏེ་ཡང་ཡོད་མ་རེད་དེ་ལས་ཀ་གལ་ཆེན་པོ་འདི་གཅིག་གཉིས་ཤིག་བྱས་ཡོད་རེད་དེ་མ་ཟད་སྤྱིར་བཏང་བྱས་པ་ཡིན་ན་ཡན་མིན་ཧྥུའུ་ཟེར་མཁན་དེ་ཁོ་རང་གིས་བསམ་བློ་དེ་ཚོ་གུ་ཡངས་ཅན་བྱས་བྱས་དཔེར་ན་ཆ་བཞག་ན། གཟའ་འཁོར་སྔོན་མ་ཁོ་རང་འདས་གྲོངས་སོང་པའི་རྗེས་ལ་ཡང་ཕྱི་རྒྱལ་ལ་ཡོད་པའི་རྒྱ་ནག་གི་དམངས་གཙོ་གཉེར་མཁན་གྱི་མི་འདི་ཚོས་ར་ཡན་མིན་ཧྥུའུ་སྐོར་ལ་ཡང་རྩོམ་བྲིས་ཡ་དང་ཚང་ལ་ཚོགས་འདུ་འདི་ཚོགས་བྱས་ཁོ་རང་སྐོར་ལ་ཡང་གཏམ་བཤད་བྱས་ཡ་དང་འདི་མང་པོ་ཞིག་འདུག་ད་ཁོ་ཚོས་བྱས་ཡ་མང་ཆེ་ཅིག་ག་རེ་རེད་ཟེར་ན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོ་ལ་ཡང་རྒྱ་ནག་དམངས་གཙོའི་ལས་འགུལ་བྱུང་པའི་སྐབས་དེ་ཡན་མིན་ཧྥུའུ་གིས་རྒྱ་ནག་གཞུང་གི་སྐུ་ཚབ་བྱས་བྱས་སློབ་གྲྭ་དང་གྲོས་མོལ་བྱེད་གར་ཡོང་པ་རེད། སློབ་གྲྭ་དང་གྲོས་མོལ་བྱེད་གར་ཡོང་པའི་སྐབས་དེ་ཡིན་ན་ད་ལྟ་སློབ་གྲྭ་གི་དམངས་གཙོའི་ལས་འགུལ་གྱི་འགོ་ཁྲིད་དེ་ཚོ་མང་ཆེ་དར་གྱི་ཕྱི་ལོགས་སླེབས་བསྡད་ཡོད་རེད་བྱས་ཙང་ཁོ་ཚང་མ་ལོ་ཟེར་ཡ་བྱས་པ་ཡིན་ན་འདིའི་སྐབས་དེ་རྒྱ་ནག་གཞུང་གི་འགོ་ཁྲིད་དང་གྲོས་མོལ་ཆེད་འབྲེལ་བ་བྱས་པའི་སྐབས་དེ་ཡན་མིན་ཧྥུའུ་ཡིན་གཅིག་བསམ་བློ་གུ་ཡངས་ཤོས་དང་སློབ་གྲྭ་གི་དམངས་གཙོའི་ལས་འགུལ་ལ་ཡ། ཕྲན་བུ་ཅིག་གདུང་སེམས་མཉམ་སྐྱེད་ཀྱི་བསམ་བློ་མེད་འགྲོ་བསམ་བསམ་གྱི་དེ་འདྲ་གི་དམིགས་བསལ་འགོ་ཁྲིད་ཞིག་འདུག་ཟེར་བྱས་མང་པོ་ཅིག་དྲན་གསོ་བྱེད་ཀྱི་འདུག་དེ་མ་ཟད་ཁ་སང་ཡན་མིན་ཧྥུའུ་འདས་གྲོངས་སོང་བའི་རྗེས་ལ་ཨ་མི་རི་ཀའི་ནང་གསར་ཤོག་ཆེ་ཤོས་ནིའུ་ཡོག་ཐཱིམས་དང་ཝ་ཤིང་ཏོན་ཕོ་སི་སོགས་པས་ཁོང་སྐོར་ལ་ཡང་རྩོམ་རིང་པོ་རེ་འདི་བྲིས་སོང། ད་ཡིན་ནའི་ལེ། ཨ་འདི་རྒྱ་མིའི་དམངས་གཙོ་དོན་གཉེར་ཅན་དེ་ཚོ་ཡིན་ནའི་རེད། ནིའུ་ཡོག་ཐཱིམས་དང་ཝ་ཤིང་ཏོན་ཕོ་སི་ནང་ལོགས་ཀྱི་རྩོམ་དེ་ཚོ་ནང་ལོགས་ཡིན་ནའི་རེད། གཙོ་བོ་དེ་ཡན་མིན་ཧྥུའུ་གིས་གྱ་དགུ་ལོའི་དམངས་གཙོའི་ལས་འགུལ་སྐོར་ལ་ཡང་ག་རེ་བྱས་ཡོད་མེད་སྐོར་བྲིས་པ་མ་གཏོགས། ཡན་མིན་ཧྥུའུ་དང་ད་བོད་དོན་དང་འབྲེལ་བ་ཡོད་པའི་གནས་ཚུལ་དེ་ཚོ་བྲིས་པ་འདྲ་པོ་ཅིག་མཐོང་མ་སོང། ཨ་ལེ་སྔོན་ལ་ཡ་ཡན་མིན་ཧྥུའུ་གི་སྐོར་ཡང་ལོ་རྒྱུས་རོབ་ཙམ་ངོ་སྤྲོད་བྱས་པ་ཡིན་ན། ཁོ་རང་འདས་གྲོངས་སོང་པའི་སྐབས་དེར་ལོ་དགུ་བཅུ་གོ་གཅིག་རེད་ཤག་བྱས་ཙང་ཡན་མིན་ཧྥུའུ་ཆུང་དུས་གང་ལ་འཚར་ལོངས་བྱུང་ཡ་དེ་ཚོ་མང་པོ་ཅིག་སློབ་གྲྭར་ཕྱིན་བྱས་དེ་ཚོ་ཡིན་ན་རྒྱ་ནག་དམར་ཤོག་མ་ཆགས་གོང་ལ་ཡར་ཕལ་ཆེན་ཁོ་རང་གི་པཱ་ལགས་དེ་གོ་མིན་ཏང་དེ་པའི་དཔོན་རིགས་དང་གལ་ཆེན་པོའི་མི་སྣ་བྱས་བྱས་ཁོང་ཚོ་ཕལ་ཆེན་ཡེ་ཤུ་དང་འབྲེལ་བ་ཆེན་པོ་ཡོད་ས་རེད་ཆུང་ཆུང་སྒང་ལ་ཡེ་ཤུའི་སློབ་གྲྭ་བྱས་དེ་འདྲ་འགྲོ་འགྲོ་བྱེད་མྱོང་ཤག་ད་རྒྱ་ནག་དམར་ཤོག་འགོ་ཁྲིད་ནང་ལོགས་ལ་ཡ་ཅང་ཙེ་མིང་དང་དེ་ཚོ་མང་པོ་ཅིག་སྔ་མོ་ཡེ་ཤུའི་སློབ་གྲྭར་འགྲོ་མྱོང་དེ་ཚོ་ཡང་ཕྲན་བུ་ཏིག་ཙ་ཅིག་མཐོང་རྒྱ་རེ་དེ་ཆགས་ཡོད་པའི་ང་ནི་རྣམ་པ་འདི་བྱུང་གི་འདུག་བྱས་ཙང་ཡན་མིན་ཧྥུ་དེའི་གྲས་ཅིག་རེད་དེ་ནས་ཡིན་ན་རྒྱ་ནག་དམར་ཤོག་ཆགས་པའི་རྗེས་ལ་ཡ། ཡན་མིན་ཧྥུ་གི་སློབ་སྦྱོང་གཙོ་བོ་དེ་ཡིན་ན་ཨུ་རུ་སུའི་སྐད་ཡིག་སློབ་སྦྱོང་ཞིག་བྱས། ད་ཁོ་རང་ཨུ་རུ་སུའི་སྐད་ཡིག་འདི་ཡག་པོ་ཞེ་པོ་ཅིག་ཡོད་ས་རེད་ག་རེ་ཡིན་ཟེར་ན། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་དེ་པར་ལ་ཡ། མའོ་ཙེ་ཏུང་དང་ཨུ་རུ་སུའི་དམར་ཤོག་གི་འགོ་ཁྲིད་ཁུར་ཤུ་ཆོབ་ཁོ་གཉིས་པེ་ཅིང་ལ་ཐུག་འཕྲད་བྱས་པ་རེད་ད་འདི་ཁོ་གཉིས་ཀྱི་ཐུག་འཕྲད་དེ་ཞེ་པོ་ཅིག་འཛམ་བུ་གླིང་ནང་ལ་ད་དུང་ལོ་རྒྱུས་ཐོག་ལ་སྐད་གྲགས་ཆེན་པོ་ཞེ་པོ་ཞིག་རེད། འདིའི་སྐབས་དེ་ཡིན་ན་ཁོ་གཉིས་ལ་ཡ་སྐད་སྒྱུར་བྱེད་མཁན་དེ་ཡན་མིན་ཧྥུ་རེད་ཤག་བྱས་ད་ཕལ་ཆེར་ཡན་མིན་ཧྥུ་ཨུ་རུ་སུའི་སྐད་དེ་དེ་ཡག་པོ་ཞེ་པོ་ཅིག་ཤེས་ཀྱི་རེད་བསམ་བསམ་རེད་ཞིག་དྲན་གྱི་འདུག།

བྱས་བྱས་ཡིན་ན་ཁོ་རང་གི་ཕལ་ཆེན་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་ཕལ་ཆེན་ལོ་ལྔ་དྲུག་མན་བྱས་མེད་འགྲོ་བསམ་བསམ་རེད་འདུག་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཟེར་མཁན་དེ་ད་བོད་ཀྱི་ལས་དོན་ཐོག་ལ་ཡ་སྲིད་ཇུས་གཏན་འཁེལ་བྱེད་མཁན་ཡིན་ནའི་རེད་ད་ག་ནང་བཞིན་ཡིན་ན་ད་བརྒྱད་ཅུ་གྱ་གྲངས་དེ་པར་ལ་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་ད་འབྲེལ་མཐུད་མང་པོ་ཞེ་པོ་བྱུང་ཡོད་རེད་པ་དེ་ཚོ་ཚང་མ་ལོག་ཡིན་ན། རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱིས་གཙོ་བོ་འདི་ལྟར་འཛིན་སྐྱོང་དང་བཀོད་སྒྲིག་དང་དེ་ག་བྱེད་མཁན་རེད། འདི་འདྲ་སོང་ཙང་ཁོ་རང་གི་ལས་ཀ་ལྟ་བུ་ཡིན་ན་བོད་དོན་དང་འབྲེལ་བ་ཞེ་དྲགས་ཡོད་པ་ཅིག་ཆགས་ཡག་རེད། ད་ཡིན་ནའི་ལས་ཁོང་རྒྱ་ནག་འཐབ་ཕྱོགས་གཅིག་གྱུར་པུའུ་འགོ་ཁྲིད་བྱས་པའི་དུས་ཚོད་དེ་ཡིན་ན་བརྒྱད་ཅུ་གྱ་ལྔ་ནས་བྱས་དགུ་བཅུ་ཐམ་པའི་བར་ཙམ་ལ་སོང་ཙང། དེ་ཡིན་ན་ད་བོད་དོན་གྱི་ཐོག་ལ་ཡ་ད། སྤྱིར་བཏང་བྱས་ན་ཁོ་རང་གི་བསམ་བློ་དེ་ཚོ་གུ་ཡངས་བྱས་དེའི་སྐབས་དེ་ཁོ་རང་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་བསྐོས་པའི་སྐབས་དེ། དེ་པར་རྒྱུས་ཡོད་མཁན་གྱི་དེ་པའི་གནད་ཡོད་མི་སྣ་འདི་དེ་པར་པེ་ཅིང་དེ་པར་ཡོད་ནའི་རེད་ཕྱི་ལོགས་དེ་པར་ཡོད་ནའི་རེད་མང་པོ་གཅིག་གིས་ད་དགའ་པོ་བྱེད་བྱས་ཁོ་རང་གཅིག་ཕེ་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་ཆགས་པ་ཡིན་ན་ད་བོད་དོན་ཐོག་ལ་དང་ལྷག་པར་དུ་ཡིན་ན་ད་སྐྱབས་མགོན་རིན་པོ་ཆེ་དང་གྲོས་མོལ་དེའི་ཐད་ལ་ཡ་གཅིག་སྐུལ་འདེད་རེ་བྱས་ལས་ཀ་དུམ་བུ་རེ་བྱས་འདི་རེ་བྱེད་ཡག་གི་རེ་བ་རེ་བྱུང་ཤག་ད་ལས་ཡིན་ནའི་དེ་འདྲའི་དམིགས་བསལ་ལམ་སེང་བྱུང་མི་འདུག་ག་རེ་ཟེར་ན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ཀྱི་འགོ་སྟོད་དེ་པར་ལ་ཡ་སྐྱབས་མགོན་རིན་པོ་ཆེའི་སྐུ་ཚབ། ཐེངས་མ་དང་པོ་གཉིས་པ་གསུམ་པ། པེ་ཅིང་ལ་ཕེབས་གྲོས་མོལ་གནང། མང་པོ་ཞིག་བྱུང་བ་རེད་དེ་ལས་ཡིན་ནའི། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔའི་ལོ་དེར་སླེབས་དུས་ད་གྱ་བཞི་དེ་པ་ནས་འགོ་ཚུགས་བྱས་འབྲེལ་མཐུད་དེ་ཧ་ལམ་སྐྱོ་རུ་སྐྱོ་རུ་སྐྱོ་རུ་སྐྱོ་རུ་ཕྱིན་བྱས་སྤྱིར་བཏང་བྱས་ན་རྒྱ་ནག་གཞུང་ནང་ལོགས་ལ་ཡང་ད་འབྲེལ་མཐུད་དེ་ལ་ངོ་རྒོལ་བྱེད་མཁན་དེ་ཤུགས་ཆེར་ཕྱིན་བྱས་གང་ལྟར་ཡན་མིན་ཧྥུ་དངོས་གནས་འཐབ་ཕྱོགས་གཅིག་གྱུར་གྱི་ལས་ཁུངས་ལ་སླེབས་པའི་སྐབས་དེ། ཁོ་རང་གི་ལས་ཀ་འདིའི་སྒང་ལ་ཡ་ཞེ་པོ་ཅིག་བེད་རྒྱག་རྒྱག་གི་གོ་སྐབས་དེ་བྱུང་མི་འདུག་ག་ད་རྒྱ་ནག་ཁྱོན་ཡོངས་ཀྱི་ཆབ་སྲིད་ཁོར་ཡུག་དེ་ལ་ཡང་འགྱུར་ལྡོག་དགའ་རབ་ཕྱིན་ཚར་བ་རེད། ད་ཡིན་ན་ལེ་ཡན་མིན་ཧྥུ་རང་སྤྱིར་བཏང་གི་རྒྱ་ནག་གི་ཆབ་སྲིད་ཚང་མའི་ཐོག་ལ་ཡང་བསམ་བློ་གུ་ཡངས་ཡོད་པ་མ་ཟད་བོད་རྒྱ་ནག་གི་དཔོན་རིགས་གཞན་པ་དང་བསྡུར་བ་ཡིན་ན་དགའ་རབ་ད་ཅིག་བོད་དོན་ཐོག་ལ་དོ་སྣང་བྱེད་ཡག་དང་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་བྱེད་ཡག་འདོད་པ་དང་དེ་འདྲ་དགའ་རབ་ཤུགས་ཆེན་པོ་ཡོད་རེད་ཟེར་མི་བཤད་མཁན་མང་པོ་འདུག་ལྷག་པར་དུ་ཡིན་ན་ཁོ་རང་འཐབ་ཕྱོགས་གཅིག་གྱུར་གྱི་འགོ་ཁྲིད་ཆགས་པའི་རྗེས་ལ་ཡང་པན་ཆེན་རིན་པོ་ཆེ་དང་སྐུ་སྒེར་གྱི་ཐོག་ནས་ཡིན་ན་འབྲེལ་བ་ཉེ་པོ་ཞེ་པོ་ཅིག་ཆགས་ཡོད་ས་རེད། ད་སྤྱིར་བཏང་བསམ་བློ་བཏང་སྟངས། པཎ་ཆེན་རིན་པོ་ཆེ་གི་དགོངས་པ་བཞེས་སྟངས་དེ་ཡིན་ན་ད་བོད་ཀྱི་ཞེན་ཁོག་དང། མི་རིགས་ཀྱི་ལ་རྒྱ་དང་དེ་ཚོ་ཞེ་དྲག་ཤུགས་ཆེན་པོ་ཡོད་མཁན་ཅིག་རེད། དེ་ག་འདྲ་ཡིན་ན་ཞེན་ཁོག་དང་ལ་རྒྱ་དེ་ཚོ་ཐད་ཀར་མི་སུ་ཐུག་ནའི་ཁ་ཐུག་གསུང་ཐུབ་མཁན་མི་ཅིག་རེད་འདུག། དེ་འདྲ་ཅིག་ཡིན་པའི་སྐབས་དེ། སྤྱིར་བཏང་བྱས་པ་ཡིན་ན་པཎ་ཆེན་རིན་པོ་ཆེའི་དགོངས་པ་བཞེས་སྟངས་དེ་ཚོ་ལ་ཡ།

པཎ་ཆེན་རིན་པོ་ཆེའི་གཟིམ་ཤག་ལ་ཡང་དགོང་དག་གི་གསོལ་ཚིགས་ལ་ཡང་ཕེབས་ཤག་སྐུ་ཉིད་གཉིས་ཡང་སེམས་པའི་ཐུགས་སྣང་ཅན་བཀའ་མོལ་གནང་གི་ཡོད་ས་རེད། ཨ་གསོལ་ཚིགས་སྒང་ལ་ཡང་གསོལ་ཚིགས་བཞེས་ཀྱིན་བཞེས་ཀྱིན་ཨ་ག་ཙམ་གྱི་ལས་པཎ་ཆེན་རིན་པོ་ཆེ་གིས་ད་ཡན་མིན་ཧྥུ་ལ་ཡང་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཟེར་མཁན་དེ་ད་ད་ལྟ་བར་དུ་བོད་ལ་འཛིན་སྐྱོང་བྱེད་བྱས་ལས་ཀ་ཡིན་ན་ཡག་པོ་མ་བྱུང་བས་དེ་གས་དེ་མང་པོ་ཅིག་གསུངས་པཎ་ཆེན་རིན་པོ་ཆེ་གིས་གསུངས་པའི་རྗེས་ལ་ཡང་ད་མ་རྩ་འགོ་ནས་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཟེར་མཁན་དེ་ད་མེད་པ་བཟོ་དགོས་ཀྱི་རེད། ད་ད་ལྟའི་དུས་ཚོད་འདི་ལ་ཡང་ཡིན་ན་ད་ཁོའི་ལོ་རྒྱུས་ཀྱི་ནུས་པ་དེ་ཡིན་ན་རྫོགས་ཚར་རེད་ད་མེད་པ་བཟོ་དགོས་ཀྱི་རེད་ཞེས་བྱས་པཎ་ཆེན་རིན་པོ་ཆེ་གིས་ཡན་མིན་ཧྥུའུ་ལི་ཡ་གསུངས་སོང་ཟེ་ད་ཡན་མིན་ཧྥུའུ་འཐབ་ཕྱོགས་གཅིག་གྱུར་ལས་ཁུངས་འགོ་ཁྲིད་གཙོ་བོ་དེ་རེད་པ། དེ་གསུངས་པའི་སྐབས་དེ་ཡིན་ན། ཡན་མིན་ཧྥུའུ་གིས་ཡིན་ན་པཎ་ཆེན་རིན་པོ་ཆེ་ལི་ཡ་ད་ག་རང་ནས་ཁྱེད་རང་གིས་གསུངས་པ་དེ་ལ་ང་མོས་མཐུན་ཡོད་ཟེ་བྱས་བྱས་བཤད་སོང་ཟེ་བྱས་བྱས་ངས་དེ་འདྲ་ཞིག་གོ་མྱོང་ཡོད། ད་ཡན་མིན་ཧྥུའུ་དང་བོད་དོན་འབྲེལ་བའི་སྐོར་གྱི་ད་གནས་ཚུལ་གལ་ཆེ་ཤོས་དེ་ག་རེ་བྱུང་བ་རེད་ཟེར་ན། གཅིག་སྟོང་དགུ་བརྒྱ་གྱ་དགུ་ལོའི་ཟླ་བ་དང་པོའི་ནང་ལོགས་ལི་ཡ་པཎ་ཆེན་རིན་པོ་ཆེ་དགོངས་པ་རྫོགས་པ་རེད་པཎ་ཆེན་རིན་པོ་ཆེ་དགོངས་པ་རྫོགས་པའི་རྗེས་དེའི་སྐབས་དེ། སྐུའི་གཅེན་པོ་རྒྱ་ལོ་དོན་གྲུབ་ལགས་པེ་ཅིང་ལ་ཕེབས་ཡོད་ས་རེད་དེ་དུས་རྒྱ་ནག་གཞུང་གིས། དངོས་སུ་རང་ད་ཕལ་ཆེར་སྐྱབས་མགོན་རིན་པོ་ཆེ་བཙན་བྱོལ་ལ་ཕེབས་པའི་རྗེས་ལ་ཡིན་ན་ཐེངས་མ་དང་པོ་ཡིན་གྱི་རེད་བསམ་གྱི་འདུག་དངོས་སུ་རང་རྒྱ་ནག་གཞུང་གིས། སྐྱབས་མགོན་རིན་པོ་ཆེ་ལ་ཡར་གདན་ཞུ་ཞུ་ཕུལ་བྱས་པཎ་ཆེན་རིན་པོ་ཆེའི་དགོངས་རྫོགས་ལ་ཡར། ཆིབས་བསྒྱུར་གནང་རོགས་བྱེད་ཅེས་བྱས་བྱས་གདན་ཞུ་ཞུ་ཕུལ་བ་རེད། ད་དེ་ཕུལ་བའི་སྐབས་དེ་ཡིན་ན་ཡན་མིན་ཧྥུའུ་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་རེད། བྱས་ཙང་དེའི་ལས་ཀ་དེ་ནང་ལ་ཡར། ད་ཡན་མིན་ཧྥུའུ་གིས་ཕལ་ཆེར་ནུས་པ་གཙོ་བོ་ཅིག་ཐོན་ཡོད་ཀྱི་རེད་བསམ་གྱི་འདུག། ད་ཡིན་ནའི་སྐྱབས་མགོན་རིན་པོ་ཆེ་ལ་ཡང་གདན་ཞུ་དེ་ཕུལ། རྗེས་ལ་ཡང་ད་རྡ་རམ་ས་ལ་ལ་ཡང་དེ་ཚོའི་སྐོར་ལ་ཡང་གྲོས་མོལ་མང་པོ་ཞིག་གནང་བྱས་མཐའ་མ་དེ། ཆིབས་བསྒྱུར་དེ་དེ་གནང་ཐུབ་ཡོད་མ་རེད་ད་དེ་ངས་བྱས་ན་ལོ་རྒྱུས་ཐོག་གི་གོ་སྐབས་གལ་ཆེན་པོ་ཞིག་རེད་ལ་རྒྱ་ནག་གཞུང་གིས་ད་ལོ་མང་པོའི་རིང་ལ་ཡང་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་ཞུས་པའི་རྗེས་ལ་ཡང་དངོས་གནས་རང་དཔེ་གདན་ཞུ་རང་ཕུལ་བྱས་ཡིན་ན་སྐྱབས་མགོན་རིན་པོ་ཆེ་རང་ཕེབས་རོགས་གནང་ཟེར་བྱས་ཞུས་པ་དེ་ཡིན་ན་ཐེངས་མ་དང་པོ་རེད་ལ། འདི་ཡིན་ན་ཕལ་ཆེར་ཡན་མིན་ཧྥུ་དང་འབྲེལ་བ་ཞེ་པོ་ཅིག་ཡོད་རེད་བསམ་གྱི་འདུག་ག་རེ་ཟེར་ན་ཡན་མིན་ཧྥུ་ཡིན་ན་སྐབས་དེ་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་གཙོ་བོ་དེ་རེད་མཐའ་མའི་ཐག་དེ་དེ་ཁོ་རང་གིས་གཅོད་ཡག་གི་དབང་ཆ་ཡོད་རྒྱུ་མ་རེད་ལ་ལས་ཀ་དེ་བྱེད་ཡག་ལ་ཡང་ཁོ་རང་གིས་རྒྱབ་སྐྱོར་ཤུགས་ཆེན་པོ་ཞིག་བྱས་མེད་པ་ཡིན་ན་ཕལ་ཆེར་ཁག་པོ་ཞིག་རང་རེད་བསམ་གྱི་འདུག་བྱས་ཙང་འདི་ཡིན་ན་དངོས་གནས་ད། ཡན་མིང་ཧྥུའུ་གི་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་བོད་དོན་དང་འབྲེལ་བ་ཡོད་པའི་གནད་དོན་གལ་ཆེ་ཤོས་དེ་རེད་བསམ་གྱི་འདུག་དེ་ནས་བོད་དོན་དང་འབྲེལ་བ་ཡོད་པའི་ཡན་མིང་ཧྥུའུ་གི་ལས་ཀ་གཞན་པ་གཅིག་དེ་ངས་མ་བཏང་དེ་དཔང་རྟགས་རང་ཅིག་ཡན་མིང་ཧྥུའུ་གིས་འདི་བྱས་པ་རེད་འདི་བཤད་པ་རེད་ཞེས་དེ་ངས་བཤད་ཡག་མེད་དེ་རེད་ཡིན་ནའི་སྤྱིར་བཏང་བྱས་པ་ཡིན་ན་དབྱེ་ཞིབ་ཐོག་ནས་ཚོད་དཔག་བྱས་ན་ཕལ་ཆེར་འདི་འདྲ་བཤད་ན་མ་འགྲིག་པ་མེད་པའི་བཟོ་འདྲ་ཅིག་འདུག་དེ་ག་རེ་རེད་ཟེར་ན། གཅིག་སྟོང་དགུ་བརྒྱ་གྱ་དགུ་ལོའི་ལོ་སྟོད་ལ་ཡ་པཎ་ཆེན་རིན་པོ་ཆེ་དགོངས་པ་རྫོགས་པ་དང་ག་ད་པཎ་ཆེན་རིན་པོ་ཆེ་གི་ཡང་སྲིད་ངོས་འཛིན་ཞུ་ཡག་གི་ལས་ཀ་འབྱོར་བ་དེ་ཕ་གི་བྱ་བྲལ་རིན་པོ་ཆེ་དང་ད་ཁོ་ན་ཚོ་ཕ་གིའི་ནང་ལོགས་ལ་ཡང་འབྲེལ་ཡོད་མི་སྣ་ཚོའི་རྣམ་པ་དང་དུས་མཚུངས་ཅན་ཡིན་ན་སྐྱབས་མགོན་རིན་པོ་ཆེ་ལ་ཡང་ཐད་ཀར་འབྲེལ་བ་ཞུས་བྱས་སྐྱབས་མགོན་རིན་པོ་ཆེ་གིས་ཕ་གི་ལམ་སྟོན་གནང་ཡ་དང་ཆོས་ཕྱོགས་ཀྱི་ཐོག་པ་ལ་ཡང་དབུ་འཁྲིད་གནང་ཡ་དེ་གི་གནང་རོགས་བྱེད་བྱས་བྱས་རྒྱ་ནག་གཞུང་རང་གིས་བྱེད་བཅུག་པ་རེད། བྱེད་བཅུག་བྱས་ལོ་གཅིག་གཉིས་བྱས་བྱས་ད་གཞུག་དེ་ད་ལམ་འགྲོ་བྱུང་ཡོད་མ་རེད་དེ་གི་ཚང་མ་ལགས་མཁྱེན་གསལ་རེད་ངས་དེ་ཞུ་མ་དགོས་བྱས། དེ་ཡིན་ན་ཕལ་ཆེར་ཡན་མིན་ཧྥུ་དང་འབྲེལ་བ་ཆེན་པོ་ཡོད་རེད་བསམ་འདུག་ག་རེ་ཡིན་ཟེར་ན། ལས་དོན་འདིའི་མཛུབ་སྟོན་དེ་དེ་ཐག་གཅོད་བྱེད་ཡག་ལ་ཡང་རྒྱ་ནག་འཐབ་ཕྱོགས་གཅིག་གྱུར་གྱི་ལས་ཁུངས་ཀྱིས་བྱེད་དགོས་ག་རེད་དེའི་སྐབས་དེ་ཡིན་ན་ཡན་མིན་ཧྥུ་འཐབ་ཕྱོགས་གཅིག་གྱུར་གྱི་འགོ་ཁྲིད་གཙོ་བོ་གཅིག་རེད་དེ་འདྲ་སོང་ཙང་ཡན་མིན་ཧྥུ་གི་ཉུང་མཐའ་ལ་མོས་མཐུན་དང་རྒྱབ་སྐྱོར་མེད་ན་ལས་ཀ་དེ་བྱེད་ཐུབ་གི་མ་རེད་བསམ་འདུག་འདིའི་སྐད་དེ་རྗེས་ལ་ཡང་རྒྱ་ནག་གཞུང་གི་སྲིད་ཇུས་ལ་འགྱུར་ལྡོག་ཆེན་པོ་ཞེ་པོ་བཏང་བ་རེད། བྱས་བྱས་ཡིན་ན་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་བཅད་དེ་འདྲ་བྱས་པ་རེད། དེ་ཚོ་ཡིན་ནའི་ཡན་མིན་ཧྥུ་དང་འབྲེལ་བ་ཡོད་སྲིད་བསམ་འདུག་ག་རེ་ཟེར་ན། གཅིག་སྟོང་དགུ་བརྒྱ་གྱ་གྱ་དགུ་ལོའི་དམངས་གཙོའི་ལས་འགུལ་ལ་དྲག་གནོན་བྱས་པའི་རྗེས་ལ་ཡན་མིན་ཧྥུ་རྒྱ་ནག་གཞུང་གི་འགོ་ཁྲིད་ནས་གནས་དབྱུང་བཏང་བ་རེད་ད་ཁོང་ལྟ་བུའི་མི་གཅིག་གི་བེ་ཅག་རྒྱབ་གཉེར་མེད་དུས་ཙམ་པར། ལས་ཀ་དེ་བྱེད་ཐུབ་ཡ་མེད་པ་ཆགས་བསྡད་ཡོད་སྲིད་བསམ་བསམ་ངས་ཚོད་དཔག་གི་ཐོག་ནས། ཕལ་ཆེར་འདི་བཤད་ན། མ་འགྲིག་པ་མེད་པའི་བཟོ་འདྲ་ཞིག་མཐོང་གི་འདུག་ད་ཡིན་ནའི་ལས། ད་ཡང་ཡན་མིན་ཧྥུ་གཅིག་བསམ་བློ་གུ་ཡངས་པོ་དང་བོད་དོན་ཐོག་ལ་ཡག་པོ་རེད་ཟེར་ལབ་པ་རེད་དེ་ཡིན་ནའི་ལས། ཁོ་རང་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་བྱས་པའི་དུས་ཚོད་དེ་ཡིན་ན་བརྒྱད་ཅུ་གྱ་ལྔ་ནས་ད་དགུ་བཅུ་ཐམ་པ་ཚོ་ལ་བྱེད་དུས་ཙམ་པ། བརྒྱད་ཅུ་གྱ་བདུན་གྱ་བརྒྱད་གྱ་དགུ་ཐོག་པ་ལ་ཡང་བོད་ནང་ལོགས་ལྷག་པར་དུ་རྒྱལ་ས་ལྷས་སའི་ནང་ལོགས་ལ་ཡང་རྒྱ་ནག་གཞུང་ལ་ངོ་རྒོལ་བྱས་པའི་ལས་འགུལ་སྡོམ་ནང་འདི་གས་བྱུང་བ་རེད་དེ་ཚོ་ལ་ཡང་དྲག་གནོན་ཤུགས་ཆེན་པོ་བྱས་པ་རེད་དེ་ཚོ་ཡིན་ན་ད་ཡན་མིན་ཧྥུ་ཁོ་རང་རང་གིས་ཐག་བཅད་ཡོད་ནའི་མེད་ནའི་ད་དེ་དུས་དྲག་གནོན་བྱེད་ཡག་དེ་དུས་བལ་དང་རྒྱ་ནག་དམར་ཤོག་ཆེས་མཐོའི་འགོ་ཁྲིད་དེ་ཚོ་ཐག་གཅོད་བྱེད་མཁན་དང་དེའི་སྐབས་དེ་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་འགོ་ཁྲིད་གཙོ་བོ་དེ་ཧུའུ་ཅིན་ཐའོ་རེད་ད་དེ་ཚོ་ཐག་གཅོད་བྱེད་མཁན་ཡིན་གྱི་རེད་ཡིན་ནའི་ལས་ད་བོད་ལ་དྲག་གནོན་ཞེ་པོ་བྱས་པ་དེ་ཚོ་དང་ཡིན་ནའི་འབྲེལ་བ་ཆེན་པོ་ཞེ་དྲག་ཡོད་ཀྱི་རེད་བསམ་བསམ་རེད་འདུག། བྱས་བྱས་གང་ལྟར་ད་ཡན་མིན་ཧྥུ་སྤྱིར་བཏང་ཡིན་ན་བོད་དོན་ཐོག་ལ་ཡང་ཁོ་རང་བསམ་བློ་གུ་ཡངས་པོ་ཡོད་པ་དང་དེ་ཚོ་འབྲེལ་བ་ཏོག་ཙམ་ཚོ་ཡོད་ཅེས་དེ་ཚོ་མང་པོ་གསུངས་འདུག་དཔེར་ན་ཆ་བཞག་རྒྱ་རི་རིན་པོ་ཆེ་དམ་པ་དེས་ཁོ་རང་གིས་བྲིས་གནང་བའི་དེབ་དེའི་ནང་ལོགས་ལ་ཡང་ཡན་མིན་ཧྥུའི་སྐོར་ལ་ཡང་དུམ་བུ་ཐུང་ཐུང་ཐུང་ཐུང་དེ་ཁ་ཤས་ཤིག་བྲིས་བཞག་དེ་ཚོ་ཚང་མའི་ནང་ལོགས་ལ་ཡང་རྒྱ་རི་རིན་པོ་ཆེ་གིས་ཡན་མིན་ཧྥུ་རྒྱ་ནག་དཔོན་རིགས་གཞན་པ་དང་བསྡུར་བ་ཡིན་ན་བསམ་བློ་གུ་ཡངས་ཅན་ཡིན་པ་དང་ལྷག་པར་དུ་ཡིན་ན་བརྒྱད་ཅུ་གྱ་དགུ་ལོ་ལ་ཡང་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་ཡང་གདན་འདྲེན་ཞུས་པ་དེའི་སྐོར་ལ་ཡ་ཡིན་ན་ཡན་མིན་ཧྥུ་གིས་ནུས་པ་ཆེན་པོ་ཐོན་ཡོད་པའི་སྐོར་ལ་ཡ་ཡིན་ན་བསྔགས་བརྗོད་དེ་འདྲ་གནང་བཞག་དཔེར་ན་ཆ་བཞག་ན་དེ་རྒྱ་རི་རིན་པོ་ཆེ་གི་ཕྱག་དེབ་དེའི་ནང་ལོགས་ལ་ཡང་དུམ་བུ་དེ་ཐུང་ཐུང་འདི་འདྲ་ཞིག་བྲིས་གནང་བཞག། ཡན་མིན་ཧྥུ་ཝཱ་ཤིན་ཀྲུན་དུ་ཕེབས་པའི་སྐབས་སུ་ངས་ཁོང་དང་མཇལ་རྒྱུ་བྱུང། ངས་ཁོང་ལ་ཁ་བཏགས་ཤིག་ཕུལ་ནས་ཁྱེད་ནི་ངས་རྒྱ་ནག་དམར་ཕྱོགས་ཀྱི་འགོ་ཁྲིད་ཅིག་ལ་བོད་ཀྱི་སྲོལ་རྒྱུན་གྱི་ཁ་བཏགས་ཕུལ་ནས་གུས་འདུད་དང་བསྔགས་བརྗོད་བྱས་པའི་མི་ཐོག་མ་དེ་ཡིན་ཞེས་ཞུས་པ་ཡིན་ཞེས་བྲིས་གནང་བཞག། རྒྱ་རི་རིན་པོ་ཆེ་དམ་པ་དེ། ཡན་མིན་ཧྥུ་དང་ཝཱ་ཤིང་ཀྲུན་ལ་ཡང་ཁྱོད་ཚོས་ཐུག་འཕྲད་གནང་ཡ་འདིའི་སྐོར་ལ་ཡང་ཡང་ཐད་ཀར་གྱི་ང་རའི་ཉམས་མྱོང་གི་ཐོག་ནས་གནད་དོན་གཅིག་གཉིས་ཤིག་ངོ་སྤྲོད་ཞུ་ཡ་ཡོད་ག་རེ་ཡིན་ཟེར་ན། ཡན་མིན་ཧྥུ་བརྒྱད་ཅུ་གྱ་དགུ་ལོ་ལ་ཡང་རྒྱ་ནག་གི་དམངས་གཙོའི་ལས་འགུལ་ལ་ཡང་ད་ཁོ་རང་གྲོས་མོལ་བྱེད་ག་ཕྱིན་སློབ་ཕྲུག་ཚོ་དང་ཉེ་པོ་བྱས་དེ་འདྲ་བྱས་པའི་རྐྱེན་ལ་གྱིས། དམངས་གཙོའི་ལས་འགུལ་ལ་དྲག་གནོན་བྱས་པའི་རྗེས་ལ་ཡང་ཁོ་རང་རྒྱ་ནག་དམར་ཤོག་གི་འགོ་ཁྲིད་ཀྱི་ལས་གནས་ནས་གནས་དབྱུང་བཏང་བ་རེད། བཏང་རྗེས་ལོ་གཅིག་གཉིས་ཕྱིན་ཕྱིན་པའི་རྗེས་ལ་ཡིན་ན་ཡང་བསྐྱར་དུ་སླར་གསོ་བྱས་ད་སླར་གསོ་བྱས་ནས་ཞེ་དྲག་དབང་ཆ་ཆེན་པོ་འདི་སྤྲད་ཡོད་མ་རེད་བྱས་བྱས་ཡིན་ན་ཐེངས་མ་གཅིག་དེ་ཝ་ཤིང་ཀྲུན་ལ་ཡར་ཕེབས་ཡོད་ས་རེད་ང་བྱས་ཙང་རྒྱ་རི་རིན་པོ་ཆེ་དམ་པ་དེས་ཁ་པར་གནང་བྱས་ཨ་ནི་ཡན་མིན་ཧྥུའུ་ཡིན་ན་ཝ་ཤིང་ཀྲུན་སླེབས་ཡོད་ས་རེད་དེའི་ཁ་པར་ཨང་གྲངས་བྱུང་ཁྱེད་རང་དེ་ཁ་པར་བཏང་རྗེས་ཁོ་རང་གི་པེ་ཅིང་དྲུང་ཡིག་ཡིན་ས་རེད་ང་ཁྱུག་ཙམ་མཐོང་འདོད་འདུག

མཇལ་ཡག་གི་འདོད་པ་འདུག་ཟེར་བྱས་ཁོ་རང་ངོས་ནས། རྒྱ་རི་རིན་པོ་ཆེ་ངས་ཕྱག་རོགས་ཞུས་བྱས་ཡིན་ན་ཕ་གིར་སང་ཉིན་བཅར་བ་ཡིན་པ། ཡན་མིན་ཧྥུ་ཐུག་སོང་ཐུག་བྱས་ཡིན་ན། ད་ལྟ་ཡིན་ན་དེབ་དེའི་ནང་ལོགས་ལ་ཡ། རྒྱ་རི་རིན་པོ་ཆེ་དམ་པ་དེས་བྲིས་གནང་བ་དང་བྱས་བྱས་རྒྱ་རི་རིན་པོ་ཆེ་གིས་མཇལ་དར་ཁོ་རང་ལ་ཡ་ཕུལ་ཕུལ་བྱས་ཡིན་ན་ཁྱེད་རང་ཡིན་ན་རྒྱ་ནག། འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་བྱས་པའི་སྐབས་དེ། སྐྱབས་མགོན་རིན་པོ་ཆེ་ལ་ཡ། རྒྱ་ནག་ལ་ཕེབས་ཡག་གི་གདན་ཞུ་དེ་ཕུལ་བ་རེད། འདི་སོགས་པ་ཡིན་ན་ད་ཁྱེད་རང་གི་བོད་དོན་ཐོག་ལ་ཡ་དང་ལྷག་པར་དུ་སྐྱབས་མགོན་རིན་པོ་ཆེའི་སྐུ་ཚབ་དང་འབྲེལ་བ་གནང་ཡག་ཐོག་ལ་ཡ་ད་ལྟ་བར་དུ་གནང་བའི་ཕྱག་ལས་དེ་ག་ལ་ཡ། ངས་ཐུགས་རྗེ་གནང་ཞུ་གི་ཡིན་ཞེས་བྱས། རྒྱ་རི་རིན་པོ་ཆེ་གིས་འདི་གསུངས་སོང་ཨ་འདི་དེབ་ནང་བྲིས་པ་ནང་བཞིན་རེད་བཞག། བྱས་བྱས་ཡིན་ན་དེའི་སྐབས་དེ། ཡན་མིང་ཧྥུའུ་གིས་ཁོ་རང་གིས་ཡིན་ན་ད་དེ་རིང་བར་དུ་ཁྱེད་རང་ཐད་ཀར་ཐུག་ཡག་བྱུང་བ་དེ་དགའ་པོ་ཞེ་པོ་ཅིག་བྱུང། ཨ་ནི་གཙོ་བོ་དེ་ཡིན་ན། བརྒྱད་ཅུ་གྱ་དགུའི་ལོ་ལ་ཡ། སྐྱབས་མགོན་རིན་པོ་ཆེ་པེ་ཅིང་ལ་ཡང་ཕེབས་ཡག་གི་གདན་ཞུ་ཕུལ་ཡག་དེ་ཡིན་ན་ང་ད་མ་ཚང་ཅིག། འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་བྱས་ཏེ་ལས་ཀ་འདི་དང་འབྲེལ་བ་ཡོད་རེད་དེ་ལས། འདིའི་སྐབས་དེ་དངོས་གནས་ཐག་གཅོད་བྱེད་ཡག་དེ་ཡིན་ན་ང་ལ་དབང་ཆ་ཡོད་མ་རེད། འདིའི་སྐབས་དེ་སྐྱབས་མགོན་རིན་པོ་ཆེ་གདན་འདྲེན་ཞུས་ཟེར་བྱས་ཐག་གཅོད་ཉན་དེ་ཡིན་ན་ཏེང་ཞའོ་ཕིང་རེད། ཨ་ནི་ཏེང་ཞའོ་ཕིང་གིས་ཐག་བཅད་པ་རེད་དངོས་གནས་བྱས་ན་ད་ང་ཚོ་ཚང་མ་ལོག་གིས་ཏེང་ཞའོ་ཕིང་ལ་ཐུགས་རྗེ་གནང་ལབ་དགོས་ཡ་རེད། ད་ཡིན་ནའི་བློ་ཕངས་བྱེད་ཡ་ཅིག་ལ་གང་ལྟར་འདི་སྐོར་གྱི་འབད་བརྩོན་དེ་ཚོ་ཚང་མ་ལོག་ལ་ཡིན་ནའི་དོན་དག་འགྲུབ་མ་སོང། བཀའ་མོལ་འདི་འདྲ་ཞིག་བྱུང་སོང་བྱས་བྱས་ང་ལ་ཡང་བག་ཆགས་ཨེ་གཏིང་ཟབ་པོ་རང་བྱུང། དེ་རིང་དེ། ཡན་མིན་ཧྥུ་འདས་གྲོངས་སོང་བ་འདས་གྲོངས་སོང་པའི་སྐབས་ལ་ཡང་མར་ཕྱི་མིག་བལྟས་བྱས་བལྟས་པའི་སྐབས་དེ། རྒྱ་ནག་འཐབ་ཕྱོགས་གཅིག་གྱུར་པུའུ་ངས་ད་གིན་ཞུས་པ་ནང་བཞིན་ག་དུས་ཡིན་ནའི་ཅིག་བསམ་བློ་སྦུ་སུབ་དོག་པོ་དང་ལངས་ཕྱོགས་དྲག་པོ་འཛིན་ཉན་དང་དེ་འདྲ་ཅིག་ང་ཚོའི་བསམ་བློའི་ནང་མང་ཆེ་བག་ཆགས་ཡོད་རེད་ལས་བསམ་བློ་གཏང་དུས་ཙམ་པ་ཡན་མིན་ཧྥུའུ་ཕ་གི་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་འགོ་ཁྲིད་བྱས་པའི་སྐབས་དེ་ད་བོད་དོན་ཐོག་ལ་ད་དམིགས་བསལ་ལས་ཀ་འདི་བྱས་ཡོད་ནའི་མེད་ནའི། རྒྱ་ནག་འཐབ་ཕྱོགས་གཅིག་གྱུར་པུའུ་གི་ལས་ཁུངས་འདི་ཁོ་རང་ཕྲན་བུ་ཡིན་ན་གུ་ཡངས་པའི་དུས་ཚོད་ཅིག་སླེབས་བསྡད་ཡོད་རེད། སྐབས་དེ་ཡིན་ན་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་གཙོ་བོ་ཡན་མིན་ཧྥུའུ་བྱས། འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་དམར་ཤོག་གི་ཚོགས་པ་ཡོད་རེད་པ། འདིའི་འགོ་ཁྲིད་གཙོ་བོ་དེ་ཡིན་ན་མཱ་ཞའོ་ལི་ཟེར་ཉན་གྱི་ཨ་ཅག་ལགས་ཅིག་རེད་དེ་ཁོ་རང་གི་པཱ་པཱ་དེ་སྔོན་མ་ཕར་དེ་ཞི་ཀྲུང་ཞུན་དང་ཞི་ཅིན་ཕིང་གི་པཱ་པཱ་དེ་ཚོ་སུ་ཞི་བོ་བྱས་ལས་རོགས་བྱས། ཁོ་རང་ལོ་ཚོད་དེ་ཚོ་ཞི་ཅིན་ཕིང་གི་ཨ་ཅག་དེ་ཚོ་དང་འཆམ་པོ་བྱས་ཞི་ཅིན་ཕིང་དང་འབྲེལ་བ་ཉེ་པོ་ཞེ་པོ་ཡོད་ཉན་དེ་རེད། བྱས་ཙང་ཁོ་རང་ཡང་དེ་དུས་ཡང་བསམ་བློ་གུ་ཡངས་པོ་ཞེ་པོ་བྱས་བྱས། བརྒྱད་ཅུ་གྱ་དགུའི་དམངས་གཙོ་ལས་འགུལ་རང་ལ་ཡང་ཕྱིན་ཆད་ཡིན་ན་དམངས་གཙོའི་ལས་འགུལ་འདི་ལ་ཡང་དྲག་གནོན་བྱས་པའི་རྗེས་ལ་ཡང་ཡན་མིང་ཧྥུའུ་དང་མཱ་ཞའོ་ལི་དེ་མ་ཡིན་པའི་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ནང་ལོགས་འདི་སྐབས་དེའི་དམངས་གཙོའི་ལས་འགུལ་ལ་ཡང་ཕྲན་བུའི་གདུང་སེམས་མཉམ་སྐྱེད་བྱེད་མི་མང་པོ་ཞེ་པོ་ཅིག། ལས་ཁུངས་འདི་ནས་མར་ཐོན་བྱས་ལས་ཁུངས་གཞན་པར་འགྱུར་ཡ་དང་ལས་ཀ་ཤོར་ཡ་དང་འདི་འདྲའི་གནས་ཚུལ་མང་པོ་ཞིག་བྱུང་པ་རེད་བྱས་ཙང་འདི་སྐབས་དེ་ཡིན་ན་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་སྤྱིར་བཏང་གི་བསམ་བློ་གུ་ཡངས་ངེས་འདི་དུས་ཚོད་ཅིག་ཤར་མྱོང་ཡོད་རེད། དེས་མ་ཟད། རྗེས་ལ་ཡང་འདི་མཱ་ཞའོ་ལི་ཟེར་མཁན་དེ་ཨ་ཅག་ལགས་དེ་ད་ཁོ་རང་ད་ལྟ་པེ་ཅིང་ལ་ཡང་ཡོད་རེད་བྱས་བྱས་ཡིན་ན་ད་པཱ་ཕ་དེ་ཚོ་སྔོན་མ་དཔོན་པོའི་ཕྲུ་གུ་བྱས་ཞི་ཅིན་ཕིང་གི་ནང་མི་དེ་ཚོ་དེ་སྔོན་ལ་ཡང་ཉེ་པོ་ཡོད་ཙང་ཁོ་རང་དང་སྐད་ཆ་དག་ཚོ་ཚོ་བློ་ཁོག་ཆེན་པོ་འདུག་ག། བྱས་བྱས་ཡིན་ན་ཁོ་རང་གིས་ངས་གོ་ཡག་བྱས་པ་ཡིན་ན། སྐྱབས་མགོན་རིན་པོ་ཆེ་ཡིན་དང་རྒྱ་ནག་གཞུང་བར་དེ་ལ་ཡང་གྲོས་མོལ་བྱེད་ཡག་དང་སྐྱབས་མགོན་རིན་པོ་ཆེ་ཕར་ལྟ། བོད་ལ་ཡང་གདན་འདྲེན་ཞུ་ཡག་ད་འདི་ཐད་ལ་ཡང་ཁོ་རང་གི་བསམ་ཚུལ་ཤུགས་ཆེན་པོ་ཞིག་བརྗོད་ཡོད་ས་རེད་དེ་ཡོད་པ་མ་ཟད་ཁོ་རང་དང་ཞི་ཅིན་ཕིང་རྒྱ་ནག་འགོ་ཁྲིད་བྱས་པའི་རྗེས་ལ་ཡང་འབོད་སྐུལ་ཞུ་གར་འགྲོ་ཡག་དང་དེ་བར་ལ་ཡང་འབྲེལ་ཡོད་མི་སྣ་ཚོ་ལ་ཡང་དེ་བྱེད་དགོས་རེད་ཅེས་སྐུལ་འདེད་བཏང་ཡག་གི་ལས་ཀ་འདི་མང་པོ་ཞིག་བྱེད་ཀྱི་འདུག་ཟེར་གྱི་ད་དེ་ཡིན་ན་ཡན་མིང་ཧྥུའུ་དང་ཁོང་ཚོ་འབྲེལ་བ་ཉེ་པོ་ཡོད་པའི་མི་སྣ་ཅིག་རེད། དེས་མ་ཚད་ཡིན་ན་ད་ལྟ་ཉིན་བཞི་གཉིས་ལྡོག་དེ་ལ་ཡང་སོག་ཡུལ་ལ་ཡང་བྷི་ཁའི་སོག་པོའི་སྐད་དེ་སློབ་སྦྱོང་བྱེད་རུ་མ་བཅུག་བྱས་བྱས་སློབ་གྲྭའི་ནང་ལ་ཡང་རྙོག་དྲ་མང་པོ་ཞིག་བྱུང་སོང་ང་དེ་བྱུང་པའི་སྐབས་དེར་ད་དྲ་ལམ་ཐོག་ལ་ཡང། མཱ་ཞའོ་ལི་གིས་བྲིས་པ་རེད་ཟེར་གྱི་ཡི་གེ་ཞིག་ཐོན་སོང་ད་དེ་དངོས་གནས་ཡིན་ནམ་མིན་ནམ་གང་ཞིག་མི་ཤེས་འདི་ནང་ཟེར་ཡག་བྱས་ན་མཱ་ཞའོ་ལི་ཟེར་དེ་ཁོ་རང་ཚོ་ཡིན་ན་དེ་སྔོན་ལ་ཡང་ད་ཞིང་ཁུལ་ལ་ཡང་ལས་ཀ་བྱེད་གར་འགྲོ་ཡག་ཁོ་ནང་སོག་འགྲོ་མྱོང་བྱས་ཙང་ནང་སོག་ལ་ཡང་སོག་པོ་ཚོ་ཡིན་ན་ཁོ་རང་ཚོའི་སྐད་ཡིག་སློབ་སྦྱོང་བྱེད་མ་བཅུག་ཡག་གི་སྲིད་བྱུས་འདི་ཡིན་ན་ནོར་འཁྲུལ་རེད་འདི་ཡིན་གཅིག་མིན་གཅིག་བསྒྱུར་བཅོས་བཏང་དགོས་རེད་ཟེར་ཞི་ཅིན་ཕིང་ལ་འབོད་སྐུལ་ཤུགས་ཆེན་པོ་ཞུས་པ་རེད་བྱས། བྱས་ཙང་ད་ཡན་མིང་ཧྥུའུ་ཡིན་ནའི་རེད་མཱ་ཞའོ་ལི་ཡིན་ནའི་རེད་བརྒྱད་ཅུ་གྱ་གྲངས་དེ་བར་ལ་ཡང་འཐབ་ཕྱོགས་གཅིག་གྱུར་གྱི་ལས་ཁུངས་ལ་ཡང་ལས་ཀ་བྱེད་མཁན་དེ་ཚོ་ཡིན་ན་ད་ཁོ་ཚོས་སྐབས་དེ་ཡིན་ན་ནུས་པ་ཞེ་པོ་ཅིག་ཐོན་ཐུབ་པ་མ་རེད་ལས་ལས་དོན་དེ་ཚོའི་ཐོག་ལ་ཡང་སེམས་ཁུར་བྱེད་ཀྱི་ཡོད་པ་འདྲ། བྱས་ཙང་དེ་བྱེད་དུས་ཙམ་པ་ངས་བསམ་བློ་གཞན་པ་ཅིག་ག་རེ་འཁོར་སོང་ཟེར་ན། སྤྱིར་བཏང་བྱས་ན་ང་རང་ཚོའི་བསམ་བློ་རེད་ཟེར་དེ་དང་བོད་པ་ཚོས་ག་རེ་བསམ་གྱི་རེད་ཟེར་ན། ད་རྒྱ་ནག་ནང་ལོགས་ལ་མི་ཐོག་གསར་པ་དེ་ཡང་འཚར་ལོངས་བྱུང་རྗེས་མི་ཐོག་གསར་པ་དེ་ཚོ་ཕྱི་རྒྱལ་སློབ་གྲྭར་ཕྱིན་བྱས་བྱས་བྱས་ཡིན་ན་བསམ་བློ་གུ་ཡངས་རུ་ཡངས་རུ་བཏང་འདི་འདྲས་འགྲོ་གི་རེད་བསམ་གྱི་རེད་པ། ད་ཡིན་ནའི་ལས། ད་ལྟ་བར་དུ་ངའི་གཅིག་གི་ཉམས་མྱོང་རེད་བྱས་ཤེས་ཡག་རེད་བྱས་པ་ཡིན་ན་ད། ལྷག་པར་དུ་བརྒྱད་ཅུ་གྱ་གྲངས་ཡིན་ནའི་རེད་ད་དགུ་བཅུ་གོ་གྲངས་དང་ཉིས་སྟོང་དེ་བར་ལ་དེ་བར་ལ་ཡང་ང་ཚོ་ཏིས་ཏིས་ཏོག་གསར་འགྱུར་འདི་དང་མིའི་འདི་གནས་ཚུལ་ད་ཆ་ཚང་བདེན་པ་ཡིན་ནའི་མིན་ནའི་ཏིས་ཏིས་སུ་གོ་ཡག་འདུག་འདུག་རྒྱ་ནག་གཞུང་ནང་ཁུལ་ལ་ཡང་སྐྱབས་མགོན་རིན་པོ་ཆེ་དང་གྲོས་མོལ་ཞུས་ན་ཡག་པོ་སྐྱབས་མགོན་རིན་པོ་ཆེ་ད་བོད་ལ་ཡར་ཕེབས་ཐུབ་བྱུང་ན་ཡག་པོ་ཡོད་རེད་ཅེས་བྱས་འབོད་སྐུལ་ཞུ་མཁན་དེ་མང་ཆེ་ཡིན་ན་ད་ཁོང་ཚོའི་མི་ཐོག་དེ་མི་ཐོག་དེ་རྙིང་པ་དེ་ག་རེད་ཤག་གསར་པ་དེ་ཚོ་ད་གས་རྒྱུས་མེད་པའི་བཟོ་ལྟ་ཅིག་བྱས་བྱས་འདི་གཅིག་གི་གསར་པ་དེ་ཚོ་གཅིག་བྱེད་དགོས་རེད་འདི་ཧ་ལམ་གོ་ཡ་མེད་པའི་བཟོ་ལྟ་བྱས་དེ་ཡིན་ན་དངོས་གནས་ང་རང་ཚོ་སྤྱིར་བཏང་ཚོད་དཔག་བྱས་པ་དང་དེ་ལྡོག་ཕྱོགས་བཟོ་ལྟ་ཆགས་རེད་ཤག་བསམ་ས་རེད་བྱུང།